ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་ནམ་རྒྱུན་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་བགྲོ་གླེང་བྱེད་སའི Podcast དཔྱད་གཞི་ཟེར་བ་དེ་རེད། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་རིང་དབང་མོ་ཡིན། རེས་གཟའ་པ་སངས་ཉིན་ལ་ཨ་རིའི་དམག་དཔུང་རྣམས་ཨབ་གྷ་ནི་སི་ཐན་གྱི Bagram གནམ་དམག་རྟེན་གཞི་ནས་ཕྱིར་འཐེན་བྱས་ཏེ་དམག་སྒར་ཆེན་པོ་དེ་ཨབ་གྷ་ནི་སྟན་གྱི་དམག་ལ་ཕར་ར་རྩིས་སྤྲོད་བྱས་འདུག་དེ་ནི་ལོ་ཉི་ཤུ་ཐམ་པའི་རྗེས་སུ་ཨ་རིའི་དམག་དཔུང་རྣམས་ཨབ་གྷ་ནི་སྟན་ནས་ཡོངས་སུ་ཕྱིར་འཐེན་བྱེད་ཀྱི་ཡོད་པས་ཨ་རིའི་དམག་དཔུང་རྣམས་ཕྱིར་འཐེན་བྱས་པའི་རྗེས་སུ་རྒྱལ་ཁབ་གང་དེ་ཡི་སྲིད་གཞུང་མུ་མཐུད་ནས་གནས་ཐུབ་མིན་སྐོར་ལ་མི་རྣམས་ཀྱིས་བློ་འཚབ་ཆེན་པོ་བྱེད་བཞིན་པ་རེད། དེས་ན་དེ་རིང་གི་ང་ཚོའི Podcast དཔྱད་གཞི་ལེ་ཚན་དེའི་ནང་དུ་གོང་ཞུས་ཀྱི་གནད་དོན་སྐོར་ནས་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན།
ཐོག་མ་དེ་ལ་རྒན་ལགས་ནས་ཨ་རི་གི་དམག་དཔུང་དེ་ཨབ་གྷ་ནི་སི་ཐན་ནས་ཕྱོགས་ཡོངས་ནས་ཕྱིར་འཐེན་བྱེད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་ལ་ཐུག་ཡོད་རེད་ད་དེ་སྔོན་ཉིས་སྟོང་གཅིག་ལོ་ལ་ཨ་རི་གི་དམག་དཔུང་དེ་ས་གནས་དེ་ལ་བསྐྱོད་ནས་ད་ལྟ་ལོ་ཉི་ཤུ་ཙམ་གྱི་རིང་ལ་དམག་དེ་དེ་ལ་བཞག་དགོས་ཡག་གི་རྒྱུ་མཚན་དེ་ག་རེ་ལ་ཐུག་ཡོད་ན་དེ་ངོ་སྤྲོད་ཅིག་གནང་དང། རེད་དེ་ད་རེས་སྐྱག་རྫི་ཡིན་ན་ཨབ་གྷ་ནི་སི་ཐན་ནས་ཨ་མི་རི་ཀའི་དམག་དཔུང་དེ་གས་ཕྱིར་འཐེན་བྱེད་བཞིན་པའི་སྒང་རེད་དེ་ནང་ལོགས་ནས་ཡིན་ན་ཆེ་ཤོས་དེ་ད་དེ་རིང་གཟའ་པ་སངས་ཉིན་གང་དེ་ཡིན་ན་ཁོ་ཚོས་ཕ་གིར་ཨབ་གྷ་ནི་སི་ཐན་ལ་ཡང་བག་རམ་ཟེར་གྱི་གནམ་དམག་གི་དམག་གི་ལྟེ་གནས་ཆེན་པོ་ཞེ་པོ་ཅིག་ཡོད་ད་ད་ཕ་གིར་ཆེ་ཤོས་དེ་དེ་ཡིན་ན་གཙོ་བོ་དེ་ཨ་མི་རི་ཀ་དང NATO གི་དམག་མི་དེ་སྒང་ག་ལོག་ཕ་གིར་ཨབ་གྷ་ནི་སི་ཐན་ལ་ཡང་དང་པོ་འཇོག་པའི་སྐབས་ལ་ཕ་གིར་ཕྱིན་ན་ཁོ་ཚོས་རྟེན་གཞི་དེ་བྱས་དེ་ནས་ཡིན་ན་རིའི་སྒང་ད་དོ་ག་པར་ག་པར་ད་དམག་རྒྱག་ག་པར་འགྲོ་དགོས་ན་དེ་འགྲོ་སོ་དེ་ནས། འགྲོ་གི་ཡོད་རེད། བྱས་ཙང་དེ་རིང། བག་རམ། གནམ་གྲུའི། ཐང་སོགས་རེད་ད། དེ་གནམ་གྲུའི་ཐང་གཅིག་པོ་མ་རེད་ད་ཕ་གི་ཡང། གནམ་དམག་གི་ལྟེ་གནས་གཙོ་བོ་དེ་རེད། དེ་ནས་ཡིན་ན་ཁོང་ཚོ་ཡོངས་སུ་ཕྱིར་འཐེན་བྱས་རྗེས། ཨབ་གྷ་ནི་སྟན་གྱི་དམག་དཔུང་ལ་ཡང་རྩིས་སྤྲོད་བྱས་ཤག། ད་དེ་བྱས་པ་དེ་སྤྱིར་བཏང་བྱས་པ་ཡིན་ན། མ་ཚང་ད་དུང་ཨ་མི་རི་ཀའི་དམག་མི་ཁག་ཅིག་ཨབ་གྷ་ནི་སྟན་ནང་ལྷག་བསྡད་ཡོད་རེད་དེ་ལས་ཡིན་ནའི་ཨབ་གྷ་ནི་སྟན་ནང་ལོགས་ལ་ཡང་ཨ་མི་རི་ཀའི། ཕ་གི་ཡང་ཅིག་དམག་ཐད་ཀར་རང་རྒྱག་ཡག་གི་དེ་ཕལ་ཆེར། དེ་རིང་འདི་ནས་མཇུག་བསྒྲིལ་བ་བཟོ་འདྲ་བྱས་པ་འདྲ། ད་ད་ནས་བཟུང་བྱས་ཡིན་ནའི་ཨབ་གྷ་ནི་སི་ཐན་ནང་གལ་སྲིད་མཁའ་ཐོག་ནས་གཏོར་རྒོལ་དང་འདི་བྱེད་དགོས་ཀྱི་ཡོད་པ་ཡིན་ན་ད་ཨ་མི་རི་ཀའི་དམག་གི་གནམ་གྲུ་དེ་ཚོ་ཡིན་ན་ཨབ་གྷ་ནི་སི་ཐན་ཕྱི་ལོགས་ལ་ཡོད་པའི་དཔེར་ན་ཆ་བཞག་ན་ཁ་ཏར་དང་ད་ག་ནང་བཞིན་གྱི་ཨ་མི་རི་ཀའི་མཚོ་ཐོག་ལ་ཡོད་པའི་འདི་གནམ་གྲུ་འཁྱེར་མཁན་གྱི་གྲུ་གཟིངས་ཆེན་པོ་དེ་ཡོད་རེད་དེ་ཚོའི་སྒང་ནས་ཡིན་ན་གནམ་གྲུ་བཏང་སྟེ་ཕ་གིར་གཏོར་དགོས་ཀྱི་ཡོད་པ་འདྲ་ད་ག་ད་སྤྱིར་བཏང་བྱས་པ་ཡིན་ན་ཨ་མི་རི་ཀའི་ཕ་གིར་ཨབ་གྷ་ནི་སི་ཐན་ནང་ལོགས་ལ་ཡང་དམག་གི་ལྟེ་གནས་གཙོ་བོ་འདི་ནས་ཕྱིར་འཐེན་བྱས་ཚར་བ་རེད། ད་ཡིན་ན་ལས་ཨ་མི་རི་ཀའི་དམག་མི་ཡིན་ན་ཏོག་ཏོག་ཙམ་ལྷག་བསྡད་ཡོད་ས་རེད་ལ་མ་ཟད་ཁོང་ཚོས་ཟེར་ཡག་བྱས་པ་ཡིན་ན་སྤྱིར་བཏང་བྱས་ན་དང་པོ་ཨ་ནི་སྲིད་འཛིན་བའི་ཌེན་གྱིས་ཟླ་བ་དགུ་པའི་ཚེས་པ་བཅུ་གཅིག་ཉིན་གང་དེ་ཡིན་ན་ཨ་ནི་ཕྱིར་འཐེན་ཆ་ཚང་བྱས་ཚར་བ་བྱེད་ཀྱི་ཡིན་ཟེར་གསུངས་པ་རེད་དེ་ལས་ཕལ་ཆེར་ཟླ་བ་བདུན་པའི་ཟླ་དཀྱིལ་དུ་ཨ་ནི་ཧ་ལམ་ཕལ་ཆེར་མཇུག་སྒྲིལ་འགྲོ་ས་རེད། ད་ཡིན་ནའི་དེ་གར་དེ་དམག་མི་ཆ་ཚང་ཕྱིར་འཐེན་བྱས་ཚར་བ་ཡིན་ནའི་ད་དུང་མུ་མཐུད་བྱས་ཡིན་ན་ཨ་མི་རི་ཀའི་དམག་མི་དྲུག་བརྒྱ་ལྔ་བཅུ།

སྐབས་དེར་ཡོད་པའི་ཨལ་ཁེ་ད་ནི་དེའི་འགོ་ཁྲིད་གཙོ་བོ་དེ་བིན་ལ་དིན་དང་ཨ་དེ་ཚོ་རེད་ཅེས་བྱས། ད་ག་ད་ངོ་ཐག་ཆོད་པའི་བཟོ་བྱས་པ་རེད། དེ་ཆོད་པའི་སྐབས་དེ་ཡིན་ན་ཁོང་ཚོ་ཨལ་ཁེ་ད་གི་འགོ་གཙོ་བིན་ལ་དིན་དང་ཁོང་ཚོའི་ཚོགས་པ་དེ་ཚོ་སྒང་ག་ལོག་ཕ་གི། ཨ་ཕ་གྷ་ནི་སི་ཐན་ནང་ལོག་ལ་ཡང་སྐབས་དེ་ཨ་ཕ་གྷ་ནི་སི་ཐན་གྱི་གཞུང་དེ་ཡིན་ན་ཐཱ་ལི་པཱན་ཟེར་མཁན་དེས་ཟིན་བྱས་བསྡད་ཡོད་རེད། ཐཱ་ལི་པཱན་དང་ཨ་ནི་ཨལ་ཁེ་ད་གི་འདི་ད་ངན་འབྲེལ་བཟོ་འདྲ་བྱས་བྱས། ཕ་གི་ཁོང་ཚོ་ལ་ཡང་སྲུང་སྐྱོབ་བྱས་བྱས་ཨ་ཕ་གྷ་ནི་སི་ཐན་གྱི་ས་ཐོག་ལ་ཡོད་དུས། སྔོན་ལ་ཡང་ཨ་མི་རི་ཀའི་གཞུང་གིས་ཡིན་ན་ཨ་ནི་སྐབས་དེའི་ཨ་ཕ་གྷ་ནི་སི་ཐན་གྱི་གཞུང་ཐ་ལི་པན་ལ་ཡང་ཡིན་ན་བིན་ལ་ཏིན་དང་དེ་གའི་རྩིས་སྤྲོད་བྱེད་དགོས་ཡོད་ཟེར་ལབ་རེད། རྩིས་སྤྲོད་བྱེད་དགོས་ཟེར་བ་དེ་དུས་ཡིན་ན་ཨ་ནི་ཐ་ལི་པན་གྱི་གཞུང་དེས་ཡིན་ན་རྩིས་སྤྲོད་ཁྱོན་རྩ་བ་ཉིད་ནས་བྱེད་ཀྱི་མེད། ཅེས། ཨ་དེ་བྱས་པའི་རྗེས་ལ་ཡིན་ན་ཨ་མི་རི་ཀས་བྷི་ཨབ་གྷ་ནི་སི་ཐན་ལ་ཡར་དམག་གི་གཏོར་རྒོལ་བྱས། གཏོར་རྒོལ་བྱས་རྗེས། ཕ་གི་ནང་ཡོད་པའི་ད་ཐ་ལི་བན་གྱི་གཞུང་དེ་མགྱོགས་པོ་ཞེ་པོ་ཅིག་ག་འདྲ། ཉི་མ་ཁ་ཤས་ཤིག་ནང་ལོག་ལ་ཡར་ཕར་གཏོར་གཏོར་བྱས་ཡིན་ན། ཨ་ནི་རྒྱལ་ས་ཁ་བུལ་ནས་བྲོས་འགྲོ་དགོས་བྱས་པ་རེད་བྲོས་བྱས་ད་རི་རྒྱུད་དུ་ཕར་ཅིག། ད་ཡིན་ན་ལས་ཨབ་གྷ་ནི་སི་ཐན་ཟེར་དུས་རི་ཞེ་པོ་ཅིག་དཔེ་མང་པོ་བྱས་ཨ་ནི་འདི་འདྲས་ཡིན་དུས་ན་བ་ད་ཁོང་ཚོ་རི་སྒང་ཅིག་བྲོས་བྱས་ཨ་ནི་ཅིག་གབ་བསྡད་དུས་ན་བ་ད་གཙང་མ་མེད་པ་བཟོ་ཐུབ་པ་མ་རེད་ཨ་ནི་དེའི་རྗེས་ལ་ཡིན་ན་ཨ་མི་རི་ཀའི། རེ་བ་རེ་བྱས་པས་ནི་ཕ་གི་ཨབ་གྷ་ནི་སྟན་ནང་ལོག་ལ་ཡང་དམངས་གཙོའི་གཞུང་ཅིག་བཙུགས། གཞུང་འདི་ལ་ཡང་ད་ལོ་ལྟར་རེ་བཞིན་འགྲོ་སོང་ཕར་སྒོར་མོ་ཐེར་འབུམ་མང་པོ་ཨ་མི་རི་ཀས་བཏང་བྱས། ཨ་ནི་གཞུང་འདི་ལ་ཡང་དམག་མི་བཙུགས་དམག་དཔུང་འདི་ལ་ཡང་སྦྱོང་བརྡར་བྱས་དམག་གོ་ལག་དེ་ཚོ་སྤྲད་ད་ད་ལྟ་བར་དུ་ལོ་ཉི་ཤུའི་རིང་ལ་ཨ་མི་རི་ཀའི་བེབ་ཏུ་འགྲོ་སོང་ཞེ་པོ་ཅིག་བཏང་བྱས། དམག་དཔུང་བཙུགས་དམག་དཔུང་གི་བེབ་ཏུ་དམག་ཆས་ནས་བཅས་མཚོན་ཆ་ནས་བཅས་གོ་ལག་ཚང་མ་ལོག་ཨ་མི་རི་ཀས་སྤྲད་དམག་སྦྱོང་བྱས་ཁོང་ཚོར་འགྲོ་སོང་དེ་ག་ཚང་མ་བཏང། བྱིས་སྐོར་དེ་ལས་ཁ་དག་དམག་མི་དེ་ག་དེ་ཞེ་པོ་ཅིག

དམག་རྒྱུན་དུ་ཁོ་རང་ཚོ་རྒྱབ་བྱས་བསྡད་ཡ་ཨ་འདྲས། ལོ་ཉི་ཤུ་རྒྱབ་ཕལ་ཆེར་བྱུང་མྱོང་མེད་པ་འདྲ་ས་ཆ་ག་བ་ཡིན་ནི་ལས་ད་ལྟི་ཕལ་ཆེར་དམག་རིང་ཤོས་ཆགས་ཀྱི་རེད་ཅེས་ཟེར་གི་བ་རེད་ད་ལྟི་སྔོན་གྱི་སྲིད་འཛིན་ཨོ་བྷ་མ་སྐབས་ནས་བྱས་ཡིན་ན་ཨ་མི་རི་ཀའི་དམག་དཔུང་དེ་གས་གས་ཨབ་གྷ་ན་སི་ཐན་ནས་ཚུར་ཕྱིར་འཐེན་བྱེད་ཀྱི་ཡིན་ཟེར་གསུངས་པ་དེ་ལས་ད་ག་དུས་ཡིན་ན་ལས་ཕྱིར་འཐེན་བྱེད་ག་ལ་མོ་དེ་སླེབས་ད་ཡང་ཐ་ལི་བན་གྱི་དམག་ཤུགས་དེ་ཆེར་འགྲོ་དུས་ད་ཕྱིར་འཐེན་བྱས་ན་ཨ་མི་རི་ཀའི་དམག་དཔུང་ཕྱིར་འཐེན་བྱས་ན་ཕར་ཐ་ལི་བན་གྱིས་ཟིན་པར་བསམ་བྱས།

ཊམ་དེ་ལ་མ་ལྟོས་པར་ཕྱིར་འཐེན་བྱེད་ཀྱི་ཡིན་ཟེར་གསུངས་རྗེས་ཨ་ནི་བའེ་ཌེན་གྱིས་ད་ཐར་གེ་སོ་དངོས་སུ་རང་ཕྱིར་འཐེན་བྱེད་ཀྱི་ཡོད་རེད། ལགས་སོ་ད་ཨབ་གྷ་ནི་སི་ཐན་ལ་བྱས་ན་ད་ལོ་རྒྱུས་ཐོག་ནས་ད་ཅིག་བཙན་རྒྱལ་མང་པོ་ཅིག་གིས་ཁོ་རང་བཙན་བཟུང་བྱས་མྱོང་མཁན་ཞིག་དང་ད་དེ་ག་ནང་བཞིན་ཁོ་རང་ནང་ཁུལ་གྱི་མི་རིགས་ཀྱི་གནད་དོན་དང་ད་ས་ཁམས་ཆགས་ཚུལ་སོགས་ཅིག་གིས་ད་རྒྱལ་ཁབ་དེ་ལ་ད་དཀའ་ངལ་མང་པོ་ཅིག་འཕྲད་ཡོད་འདུག་དཀའ་ངལ་དེ་འདྲ་མང་པོ་ཅིག་འཕྲད་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་ནམ། རེད་ད་ཨབ་གྷ་ནི་སི་ཐན་ཟེར་དུས་ཅིག་བྱེད་དུས་ཙམ་པ་ང་ཚོས་དེ་རིང་ཁ་སང་ནི་ད་རྗེས་ལུས་ཞེ་པོ་བྱས་རི་བྱས་སྐམ་པོ་བྱས་ཅིག་ཁུག་ཁུག་ཀྱོག་ཀྱོག་བཟོ་རེད་ད་འདི་འདྲའི་ཅིག་བསམ་གཏོང་གི་ཡོད་རེད་ད་ལྟའི་འཛམ་བུ་གླིང་གི་འདི་ཆགས་སྟངས་ནས་བསམ་བློ་བཏང་བ་ཡིན་ན་ད་སྔ་མོ་ཡིན་ན་འཛམ་བུ་གླིང་གི་ཆགས་སྟངས་ནས་བསམ་བཏང་བ་ཡིན་ན་ཨབ་གྷ་ནི་སི་ཐན་འདི་དཀྱིལ་ཞེ་པོ་ཅིག་ལ་ཁེལ་བསྡད་པ་རེད་མ་བཏང་ཨབ་གྷ་ནི་སི་ཐན་གཅིག་གི་རྒྱ་མཚོ་དག་འདིར་སྐྱེལ་མ་བྱ་བྱ་ཅེས་ཨ་ནི་ཁོ་ས་པེད་ས་མཐའ་སྐོར་ཚང་མ་ལོག་ཡིན་ན་རི་རྒྱུད་རྒྱ་ཆེ་རེད་དེ་ལས་ཡིན་ན་དཀྱིལ་དེ་སྔ་མོ་ཡིན་ན་ཨེ་ཤེ་ཡའི་ནས་ཡིན་ན་ཡུ་རོབ་དང་ཨ་རབ་དང་འདི་ཚོའི་འགྲོ་སའི་ལམ་ཁ་ད་ཡོད་ན་མེད་ན་བྱ་ད་ཁོང་ཚོས་འདོགས་པ་ལ་རྒྱ་མིའི་དར་ལམ་ཟེར་ཡ་ཟེར་འདུག་ག་ད་དར་ལམ་གི་དཔེར་ལམ་ཁ་གི་སྡིག་དེ་གྱིས་གི་བར་དེ་འདྲས་སོང་ཙང་སྔ་མོ་དཔེར་ད་ཡུ་རོབ་ནས་ཡོང་མཁན་གི་བཙན་རྒྱལ་དེ་ཚོ་ཡོང་དུས་རེད་ཡང་སོག་པོའི་དཔེར་ད་ཇིང་གི་སི་ཁཱན་གྱི་ཨ་ནི་དམག་དེ་ཚོ་འགྲོ་དུས་ཡིན་ནའང་རེད་ཡང་དེ་རྗེས་རྗེས་ལ་མར་སླེབས་དུས་ཙམ་པ་ད་ཇིང་གི་སི་ཁཱན་གྱི་རྒྱུད་པ་དེ་ཚོ་བཞུགས་གི་འདོགས་པ་ལ་ཡ་ཡིན་ན།

ད་དམར་མི་དེ་ག་དེ་ག་ཚོ་རེད་ཅིག་བཙན་རྒྱལ་ནས་ཆེན་པོ་ག་དུས་ཡོང་བ་ཡིན་ན་ལས་ད་ཕ་གིར་ཡ་ག་དུས་ཡིན་ནའང་དམག་རྒྱབ་དུས་ཙམ་པ་རི་དང་དེ་ཚོ་མང་པོ་ཡོད་པ་མ་ཟད་ཡིན་ན་ཁོ་རའི་ཨབ་གྷ་ནི་སི་ཐན་གྱི་མི་རྒྱུད་དེ་ཚོ་ཞེ་པོ་ཅིག་ཁོ་མི་མཁྲེགས་པོ་དང་ཨ་ནི་ཚང་མ་བློ་ཁོག་དང་རྫིག་ཉམས་ཡོད་ས་རེད་དེ་འདྲ་བྱས་བྱས་དེ་གར་བཙན་རྒྱལ་རྒྱལ་ཁབ་སྟོབས་ཆེན་རྒྱལ་ཁབ་འདི་ལ་ཡ་དཀའ་ངལ་འཕྲད་པའི་ད་ལོ་རྒྱུས་ཐོག་ལ་ཡང་སྔ་མོའི་ལོ་རྒྱུས་ཐོག་ལ་ཞེ་དྲག་ཡོད་ད་ཉེ་བའི་ལོ་རྒྱུས་ཐོག་ལ་ཆ་བཞག་པ་ཡིན་ན་ཨ་ནི་དེ་བས་བཤད་མ་དགོས་པ་ཅིག་བྱས་ཨ་ནི་དེ་སྔོན་ལ་ཡ། ཆིག་སྟོང། དགུ་བརྒྱ་བདུན་ཅུ་དོན་དགུ་ནས་བརྒྱད་ཅུ་གྱ་དགུའི་བར་དུ་ལོག་ལ་ཡ་དེའི་སྐབས་ཀྱི་དམར་ཤོག་གི་ཨུ་རུ་སུས་ཕ་གིར་བཙན་འཛུལ་བྱས་རྗེས། ཨ་ནི་ཨབ་གྷ་ནི་སི་ཐན་ནང་ལོག་ལ་ཡ་དམར་ཤོག་གི་གཞུང་ཞིག་བཙུགས་པ་རེད། དམར་ཤོག་གི་གཞུང་ཞིག་བཙུགས་རྗེས་ད་གང་ལྟར། མཐའ་མ་དེ་ཨ་ནི་ཁོ་ཚོ་ལོ་བཅུ་ཙམ་ཅིག། ཨུ་རུ་སུ་ཕ་གིར་བསྡད་བྱས་ཡང་ད་ལྟ་ནང་བཞིན་བྱས་བྱས་ད་དེའི་སྐབས་དེ་ཨ་ནི་ད་ལྟའི་ཐ་ལི་བན་ཟེར་དེ་ཚོ་སྒང་ག་དེ་དུས་དེ་དུས་བྱུང་བ་རེད་མུ་ཇ་ཧ་དིན་དང་ཐ་ལི་བན་ཟེར་མཁན་དེ་ཚོ། དམར་ཤོག་ལ་ངོ་རྒོལ་བྱེད་མཁན་གྱི་འཇབ་དམག་རྒྱག་མཁན་དེ་རི་རྒྱུད་བསྡད་བྱས་ད་དེའི་སྐབས་དེ་ད་ཐ་ལི་བན་ཟེར་དེ་ཁོ་རང་དེ་ད་ལྟ། རྗེས་ལ་བྱུང་ཡོད་རེད་དེ་ལས་ཡིན་ན་མུ་ཇ་ཧ་དིན་གྱི་རྒྱུད་པ་དེ་ཚོ་རེད་ད་གང་ལྟར་དེ་ཚོ་ལ་ཡ་ཡང་ནུབ་ཕྱོགས་རྒྱལ་ཁབ་ཀྱི་རོགས་པ་བྱས་ད་ག་རེ་ཟེར་དམར་ཤོག་ཁ་གཏད་གཅོག་མཁན་ཚོ་དང། ཨ་ནི་གང་ལྟར་དམར་ཤོག་ཨུ་རུ་སུ་དེ་ཚོ་གིས་གང་ལྟར་དམག་སྟོབས་ཆེན་པོ་བཏང་སྟེ་ཡོད་པ་ཡིན་ནའང་མཐའ་མ་དེ་གང་ལྟར་གྱ་གྱ་དགུ་ལོག་ལ་ཡང་གང་ལྟར་ཕྱིར་འཐེན་བྱེད་དགོས་ཆོག་པ་རེད་ཕྱིར་འཐེན་བྱས་ནས་ཡིན་ན་དུས་ཚོད་ཐུང་ཐུང་ཅིག་ལས་མ་ཕྱིན་པའི་རྗེས་ལ་ཡིན་ན། ཨབ་གྷ་ནི་སི་ཐན་གྱི་དེ་ནང་མི་རིགས་འཐེན་འཁྱེར་དང་ཆོས་ལུགས་འཐེན་འཁྱེར་དང་དེ་ཚོ་བྱས་བྱས་ལམ་སེང་ད་ག་ནང་འཁྲུག་དམག་རྒྱག་ཡག་ཁོ་ཚོ་ཨ་མཐའ་མ་དེ། རེད་ཐ་ལི་བན་ཟེར་དེ་ཁོ་ཚོས་ད་ཁ་ཆེའི་དེ་སློབ་ཕྲུག་བཟོ་འདྲ་ཅིག་ཨེ་འདི་མིང་གོ་དགོས་ས་རེད་ཐ་ལི་བན་ཟེར་དེ་ཁ་ཆེའི་སློབ་མའི་བཟོ་འདྲ་ཅིག་དེ་འདྲས་ཀྱི་ཨ་ནི་ཁ་ཆེ་གི་གང་ལྟར་ཞེ་པོ་ཅིག་ཁ་ཆེའི་ཆོས་ཁྲིམས་དམ་པོ་དེ་འདྲ་བྱས་བྱས་ཡིན་ན་ཁོ་ཚོས་ཨ་ནི་ཨ་ཕ་ག་ནི་སི་ཐན་དེར་དབང་བསྒྱུར་བྱས་བྱས་ད་དབང་བསྒྱུར་བྱས་པའི་རིང་ལ་ཡ་ཞེ་དྲག་གི་དངོས་གནས་དཀའ་ངལ་ཆེན་པོ་ཞེ་པོ་བྱུང་ལྷག་པར་དུ་བུད་མེད་ཚོར་ཡ་བུ་མོ་དེ་ཚོ་སློབ་གྲྭར་འགྲོ་མ་ཆོག། བུད་མེད་དེ་ཚོ་ཕྱི་ལོག་ལ་ཡ་སོ་སོ་ཁེར་རྐྱང་ག་ད་བུ་མོ་མི་རྒན་པ་ཅིག་མིན་ན་ལས་ག་ད་ཁྱོ་ག་ཅིག་མཉམ་དུ་མ་ཁྲིད་ན་སོ་སོ་ཕྱི་ལོག་ལ་ཡ་ཉོ་ཆ་རྒྱག་གར་ཕྱིན་དེ་འདྲ་ཁྱོན་ནས་བྱེད་མ་ཆོག་པ་བྱས་བྱས་ཁ་ཆེའི་ཆོས་ཁྲིམས་དེ་ཚོ་ཞེ་པོ་ཅིག་དམ་པོ་བྱས་བྱས་ཨ་ནི་དོ་བ་ལ་ཡ། ཏོག་ཙམ་ཁྲིམས་ནས་འགལ་མཁན་བྱུང་ན་བུ་མོ་དེ་ཚོ་ལག་པ་བཅད་ཡ་ད་རྡོ་གཞུས་ནས་བསད་ཡ་དང་ད་བུ་མོ་སློབ་གྲྭ་འགྲོ་ཡ་ད་ད་སེམས་དར་ད་དེང་དུས་ཀྱི་སློབ་གྲྭ་སྒོ་རྒྱག་ཚང་མ་བཟོས་གཞས་བཏང་མ་ཆོག་གློག་བརྙན་བཏང་མ་ཆོག་ཟློས་གར་འཁྲབ་མ་ཆོག་ཁ་ཆེ་དངོས་གནས་བྱས་ན་ཆོས་ཁྲིམས་ན་རིན་དེ་ཡོད་ན་མེད་ན་གང་ད་ལྟ་འཛམ་བུ་གླིང་ནང་མཐོང་མྱོང་མེད་པ་ཅིག་ཞེ་པོ་ཅིག་གདུག་རྩུབ་ཆེན་པོ་བྱུང་བ་རེད་དེ་དང་མཉམ་དུ་ངས་ད་གིན་ཞུས་པ་ནང་བཞིན་བྱས་ཁོང་ཚོའི་ག་རེ་ཟེར་ཁ་ཆེ་ཐལ་སྐྱོད་ཀྱི་འཇིགས་སྐུལ་ཚོགས་པ་འདི་ཨལ་ཁའེ་ད་དང་དེ་ཚོ་གང་ག་ཕི་གའི་མཉམ་ལས་བཟོ་འདྲ་བྱས་བྱས་ཨ་ནི་ཨ་བྷ་ག་ནི་སྟན་གི་ས་ཆ་འདི་ད་ཁ་ཆེ་ཐལ་སྐྱོད་ཀྱི་འཇིགས་སྐུལ་གྱི་ལས་ཀ་བྱེད་མཁན་དེ་ཚོ་ཕི་གའི་ལྟེ་གནས་བྱས་ཕི་གའི་ས་ཆ་ཟིམ་བཟོ་འདྲ་བྱས་བྱས་བསྡད་ཡོད་རེད་ད་འདི་ག་འདི་དམིགས་བསལ་ཡིན་ན་ང་རང་བསམ་དུས་ཙམ་པ་བོད་པ་དང་ཨ་བྷ་ག་ནི་སྟན་གི་ཅིག་ངས་བྱས་ན་འབྲེལ་བ་དགའ་རབ་ཅིག་ཁྱད་པར་འདུག་མཐོང་གི་འདུག་སྔ་མོ་ང་རང་ཚོའི་ག་རེ་ཟེར་ཅིག་བོད་ཀྱི་སྔ་མོའི་ལོ་རྒྱུས་དུ་ན་སྟག་གཟིགས་ཉལ་དེ་ཚོ་བཤད་དེ་ཚོ་སྟག་གཟིག་མ་ཚང་ཨ་འདི་དེང་སང་ཨི་རན་ཟེར་གྱི་ཡོད་རེད་ཅེས་བཤད་ཀྱི་ཡོད་རེད་དེ་ཡིན་ནའི་ངས་བྱས་ན་སྟག་དེ་རྒྱུད་དེ་ག་འདྲ་ཅིག་ཨབ་གྷ་ནི་སི་ཐན་དང་དེ་ཚོ་གང་ག་ཡིན་གྱི་རེད་བསམ་གྱི་འདུག་ཅིག་བྱས། གཉིས་པ་དེ་ཡིན་ན་ཕལ་ཆེར་དུས་རབས་བདུན་པའི་སྐབས་ད་བོད་ལ་ཡ། ད་ང་རང་ཚོ་ནང་ཆོས་དང་པོ་དར་ཡོང་དུས་སྔ་མོ་སྔ་མོ་ཡིན་ན་ཨབ་གྷ་ནི་སི་ཐན་ཟེར་མཁན་དེ་ད་ལྟ་ཡིན་ན་སྦད་དེ་ཁ་ཆེ་ཡིན་པས་ཡིན་ན་རེད་སྔ་མོ་ཡིན་ན་ནང་ཆོས་ཞེ་དྲག་དར་བྱས་ཕི་གའི་སྐུ་འདྲ་དང་འདི་ཞེ་པོ་ཅིག་བྷ་མི་ཡན་ཟེར་མཁན་དེ་སྐུ་འདྲ་ཆེན་པོ་ཞེ་པོ་ཅིག་བྱས་ཨ་འདི་རྒྱ་ནག་གི་ཐང་སན་བླ་མ་ཟེར་དེ་ཆོས་ཞུ་གར་ཕྱིན་པ་ཟེར་དེ་ཕལ་ཆེར་དངོས་གནས་བྱས་ན་ཨ་འདི་ཐད་ཀར་རྒྱ་གར་ལ་ཕྱིན་ཡོད་མ་རེད་བསམ་གྱི་འདུག་ད་ད་ལྟ་བསམ་བསམ་པ་ཡིན་ན་ད་ལྟའི་ཕི་གའི་ཨབ་གྷ་ནི་སི་ཐན་ཡོད་ས་ཡོད་རེད་པ་འདིའི་བཟོ་འདྲ་ཅིག་ལ་ཕྱིན་ཡོད་ཀྱི་རེད་བསམ། ལོ་རྒྱུས་དང་དེ་ཐོག་ནས་ད་སྔ་མོ་སྔ་མོའི་ང་རང་ཚོའི་བོད་པའི་མི་རྒྱུད་དང་པོ་དེ་ཚོའི། ལྷག་པར་དུ་ཁྲི་སྲོང་ལྡེ་བཙན་སྐབས་དེར་ཕར་དམག་ཞེ་དྲག་རྒྱབ་བྱས། ད་ལྟའི་ཤིན་ཅང་ཧོ་ཐན་དང་དེ་ཚོ་ཟིམ་མྱོང་ཡོད་རེད་དེ་ཚོ་ཟིམ་དུས་ཙམ་པ་ཞེ་དྲག་ཅིག་ཨབ་གྷ་ནིས་ཐན་ཐག་ཉེ་པོ་བྱས་ཅིག་ངས་བྱས་ན་འབྲེལ་བ་ཞེ་དྲག་བྱུང་མྱོང་ཡོད་ཀྱི་རེད་བསམ་གྱི་འདུག་ཨ་ནི་དེ་ནས་མར་ཕྱིས་ལ་ཡ་བསམ་བློ་བཏང་པ་ཡིན་ན། ད་ལྟ་ཨབ་གྷ་ནི་སི་ཐན་ངས་ད་ལྟ་ད་ལྟ་ང་ཚོས་ཨབ་གྷ་ནི་སི་ཐན་ཞེས་ས་ཆ་གཅིག་བསམ་བློ་བཏང་ཡ་ཡོད་རེད་པ། ཅིག་ཁོའི་ས་ཆའི་ས་ཁྱོན་ཡོད་རེད་པ། འདི་ཆགས་ཡ་དེ་ཡིན་ན། ག་ཚོད་རེད་དུས་རབས་བཅུ་དགུ་པའི་ནང་ཆགས་ཡོད་རེད་ད་དེ་སྐབས་དེ་ཡིན་ན། ཨིན་ཇི་དང་ཨ་ནི་ར་ཤི་ཡ་ད་རྒྱལ་ཁབ་དེ་གཉིས་ཆ་སྟོབས་ཆེན་པོ་བྱས་བྱས་ཨ་ནི་ཁོང་ཚོའི་དབང་ཆ་དེ་ཡིན་ན་ད་ག་འདྲ་ཨེ་ཤི་ཡའི་གི་ཨ་ནི་དབུས་ཨེ་ཤི་ཡའི་གི་ས་ཁུལ་དེ་ཚོ་ནང་དབང་ཆ་རྒྱ་སྐྱེད་བཏང་ཡ་ཆེད་དུ་ཕན་ཚུན་ལ་ཡ་ཞེ་པོ་ཅིག་འགྲན་རྩོད་ཆེན་པོ་ཞེ་པོ་བྱུང་བྱས་ད་དེའི་སྐོར་ལ་ཡ་དེབ་དཔེ་སྐད་གྲགས་ཆེན་པོ་ཞེ་པོ་ཅིག་ཡིན་ན

ཨ་ནི་ཨིན་ཇི་འདི་ནས་ཚུར། འདི་འཛུལ་གྱི་ཡོང་དེ་དུས་སང་ཡིན་ན་ཨ་ནི་ཡང་ར་ཤི་ཡའི་གི་རྡོ་བ་སོ་པ་དང་རྡོ་རྗེ་ཡེབ་དང་དེ་ཚོ་རྒྱལ་བ་སྐུ་ཕྲེང་བཅུ་གསུམ་མཇལ་ཁ་དང་འདི་ཚོ་གང་ག་ལོག་ཡིན་ན་འདིའི་སྐབས་ད་ཨ་ནི་ཕི་གེ་ཁོང་ཚོའི་འཐབ་རྩོད་བྱེད་སའི་སྡིངས་ཆ་ཡོད་རེད་པ་དེ་ཕི་གེ་ཨབ་གྷ་ནི་སཱན་ས་ཁུལ་དེ་རེད་ཡིན་ནའི་ད་འདི་ཞོར་ལ་ཡང་བོད་དང་འདི་ཚོ་ཁྱབ་པ་བཟོ་འདྲ་འདུག་ཨ་བོད་ལ་ཆ་བཞག་པ་ཡིན་ན་ངས་བྱས་ན་དེ་དུས་ཡིན་ན་ཨིན་ཇིས་བོད་ལ་ཡར་དམག་རྒྱབ་པ་འདིའི་ཤུགས་རྐྱེན་དེ་ཡིན་ན་ད་དུང་ཡིན་ནའི་ངས་བྱས་ན་ཆེན་པོ་བཞག་ཡོད་རེད་བསམ་གི་འདུག་བསམ་བློ་བཏང་པ་ཡིན་ན། ཅིག་རྒྱ་མི་ཚོའི་སེམས་པའི་ནང་ལོགས་ལ་ཡང་བོད་དེ་ང་ཚོའི་ས་ཆ་ཅིག་ཟིམ་དགོས་ཀྱི་འདུག་ཕྱི་ལོགས་ཀྱི་ད་རེ་ད་དུང་ལབ་བསྡད་འདུག་ག་བཙན་རྒྱལ་རིང་ལུགས་ཀྱི་སྦད་དེ་བོད་ཅིག་བཙན་རྒྱལ་རིང་ལུགས་དང་གཞན་པ་ཡོང་ཡ་མ་རེད་ད་ཨིན་ཇི་སྔོན་ལ་ཡ་ཅིག་ཐུགས་སུ་ཡོང་མྱོང་བ་རེད་འདིའི་བསམ་བློ་དང་པོ་འཁོར་ཡ་དེ་ཨིན་ཇིས་བོད་ནང་འཛུལ་ཡོང་དང། འདིའི་ཨ་ནི་ངས་ཅིག་བསམ་བློ་བྱས་བྱས་རྗེས་ལ་ཡ་ད་མི་ཨིན་ཇི་འཛུལ་མེད་ན་ང་ཚོ་བོད་རང་བཙན་ལྷག་ཡོད་རེད་ཟེར་ཏེ་ལབ་ཐུབ་ཀྱི་མ་རེད་དེ་ཡིན་ནའི་རྒྱ་མི་ཚོ་ཚོའི་སེམས་པའི་ནང་ལོགས་མི་རིགས་ཀྱི་ངར་རྒྱལ་ཡོད་རེད་པ་བོད་དེ་ངའི་ཡིན་ཟེར་རྒྱུ་ར་བསམ་བློ་གཅིག་གིས་སླེབས་ཡག་གི་དེང་དུས་ཀྱི་བསམ་བློ་གསར་པ་དེ་སླེབས་ཡག་དེ་ཡིན་ན་ཧ་ཅང་གལ་ཆེ་ཤོས་གཅིག་ཨིན་ཇི་དུ་ཟ་འབྲེལ་བ་རེད་དེ་ཚོ་ཡིན་ན་སྐབས་དེ་དེའི་སྐབས་དེ Afghanistan ཨིན་ཇི་དང་ཨ་ནི་ཨུ་རུ་སུའི་བར་དུ་ལ་ལ་ཡ་ཁོ་ཚོས་གང་བདེ་བྱེད་བྱེད་ཨ་ནི་ད་ཁོ་ཚོ་ས་ཆ་བགོ་བྱས་ད།

ད་ཅིག་མུ་མཐུད་ནས་གནས་ཐུབ་ཡག་གི་རེ་བ་དེ་ག་ཚོད་ཙམ་ཞིག་ཡོད་རེད་དགོངས་ཀྱི་འདུག། ད་ཁོང་ཚོས་ཟེར་ཡག་བྱས་པ་ཡིན་ན་ཨ་ནི་ད་ད་ཨ་མི་རི་ཀའི་དམག་དཔུང་ཨ་ནི་ད་མར་ཕྱིར་འཁོར་ནས་དཔེར་ཆ་བཞག་ན་འདས་པའི་ཟླ་བ་གཉིས་ཙམ་ཁོ་རའི་ནང་ལོགས་ལ་ཡང་ཐ་ལ་བན་གྱི་དམག་ཤུགས་དེ་ཤུགས་ཆེར་ཕྱིན་བྱས་ད་རིང་དང་བདུན་ཕྲག་སྔོན་མ་ད་ག་རང་ལ་ཡང་ཨབ་གྷ་ནི་སི་ཐན་གྱི་གཞུང་དམག་མང་པོ་ཞེ་ཅིག་ཐ་ལ་བན་ལ་མགོ་བཏགས་བྱས་ད་ག་ད་ཨབ་གྷ་ནི་སི་ཐན་གྱི་ཨ་ནི་བཞི་ཆ་གཅིག་ཙམ་ཅིག་ཐ་ལ་བན་གྱིས་ཟིན་ཚར་བཞག་ད་ཡིན་ན་ཡང་དངོས་གནས་ག་འདྲ་ཡོང་གི་མེད་སུས་ཤེས་ཀྱི་མ་རེད་དེ་ལས་མི་ཁ་ཤས་ཚོད་དཔག་བྱས་པ་ཡིན་ན་ཨ་མི་རི་ཀའི་དམག་དཔུང་ཕྱིར་འཐེན་བྱས་པའི་རྗེས་ལ་ཡང་ཁ་ཤས་ཟེར་ན་ཟླ་བ་གཉིས་ནང་ཕལ་ཆེར་ཨབ་གྷ་ནི་སི་ཐན་གྱི་གཞུང་དེ་མར་ཁ་ཐོར་གཅིག་གི་ལྷུ་ཞིག་ཕྱིན་བྱས་ཡིན་ན་ཐ་ལི་པན་གྱིས་ཟིན་གྱི་རེད་ཟེར་མཁན་འདུག་ཁ་ཤས་ཟེར་ན་ཡང་བའི་ཐ་ལི་པན་གྱི་གཅིག་གྲོང་གསེབ་དང་འདི་གའི་ག་གང་མང་པོ་ཟིན་ཐུབ་ཡིན་ནའི་རྒྱལ་ས་ཀ་བུལ་དེ་མུ་མཐུད་བྱས་ཡིན་ན་ད་ལྟའི་ཡིན་ན་ཨབ་གྷ་ནི་སི་ཐན་གཞུང་དེས་ཟིན་བྱས་ཕལ་ཆེར་རྒྱུན་རིང་པོ་གནས་ཐུབ་ཀྱི་རེད་ཟེར་མཁན་འདུག་ད་ག་འདྲ་དེ་ཚོ་ག་རེ་ཡིན་མེད་དེ་ཡིན་ན་རང་སྡེ་བཤད་ཐུབ་ཀྱི་མ་རེད་ད་ག་འདྲ་ཕལ་ཆེར་ཨ་མི་རི་ཀའི་དམག་མི་དེ་ག་དེ་ཨབ་གྷ་ནི་སི་ཐན་ནས་མར་ཕྱིར་འཐེན་བྱས་ཚར་སོང་ན་མི་མང་ཆེ་ཅིག་གིས་ད་ཕལ་ཆེར་ཚོད་དཔག་བྱེད་ཐུབ་པ་ཅིག་ག་རེ་ཟེར་ན་ད་ཨབ་གྷ་ནི་སི་ཐན་དེ་ཡང་དེའི་སྔོན་ལ་ཡ་སྔ་མོ་ཨུ་རུ་སུ་དམར་ཤོག་ཨུ་རུ་སུ་ཕྱིར་འཐེན་བྱས་ཚར་སོང་རྗེས་ལ་ཡིན་ན་ཨབ་གྷ་ནི་སི་ཐན་དེ་དཔེ་ལྟ། ཁྲིམས་འགོ་རང་བཙན་ཟེར་མཁན་དེ་མང་པོ་ཞེ་པོ་ཐོན་བྱས། དེ་ཚོའི་བར་དུ་ལ་ཡ་རྒྱལ་ནང་དམག་འཁྲུག་སོ་སོར་བྱས། འདིར་བསྡད་པའི་འདིའི་གནས་སྟངས་དེ་ཆགས་ཀྱི་རེད་ཟེར་མཁན་འདུག་ད་འདི་ཆགས་པའི་རྒྱུ་མཚན་གཙོ་ཆེ་ནི་ཨབ་གྷ་ནི་སི་ཐན་ནང་མི་རིགས་དང་ཆོས་ལུགས་ཀྱི་འཐེན་འཁྱེར་འདི་སྔ་མོ་ནས་ད་ལོ་སྟོང་ཕྲག་མང་པོ་ཡོད་རེད། ཨབ་གྷ་ནི་སི་ཐན་ནང་མི་རིགས་ཆེ་ཤོས་ཅིག་ཡོད་རེད། འདི་ཡིན་ན་ཕཱ་ཤི་ཏུན་ཟེར་མཁན་འདི་ཁོང་ཚོ་ཕལ་ཆེར་རྒྱལ་ཁབ་འདིའི་མི་བརྒྱ་ཆ་བཞི་བཅུ་ཙམ་ཅིག་ཡིན་པ་འདྲ། འདིའི་རྗེས་ལ་ཡ་ཡིན་ན། ཁོང་ཚོ་ཐ་ཇིག་ཉེ་དེ་མི་དེ་མ་གུ་ཤ་རེད་ང་དེ་ཐ་ཇིག་ཉེ་དེ་ཁ་ཅིག་ཡང་དེ་ཤིང་ཅང་ནང་ལོག་ལས་དུ་ཨང་བི་གེ་ཐ་ཇིག་སི་ཐན་ཞེས་ཁོ་རེ་རྒྱལ་ཁབ་ཅེས་ཡོད་རེད་ཨང་དེ་ན་ནས་མི་རིགས་ཞམ་པ་ཅིག་ག་རེ་བར་སོན་ད་དེ་ཐ་ཇིག་གུ་རོ་ཆེན་པོར་ཤག་དེ་ནས་མི་རིགས་ཞམ་པ་ཅིག་ག་རེ་སོན་ཧ་ཟ་རེས་ཉེ་ཅོ་རེད་ཧ་ཟ་རེས་ཉེ་དེ་དང་ཨུ་ཛི་བེག་སི་ཉེ་དེ་ཧ་ཟ་རེས་ཉེ་དེ་ཁས་ཆོས་ག་རེ་བར་སོན་ན། ཁོ་ཚོ་ཆོས་ལུགས་ཐོག་བྱས་ན་མ་རྩ་ཨབ་གྷ་ནི་སི་ཐན་ནང་ལ་མི་བརྒྱ་ཆ་དགུ་བཅུ་ཙམ་ཞིག་ཡིན་ན་ཁོ་ཚོ་ཁ་ཆེའི་ཆོས་ནང་གི་སུ་ནི་ཟེར་མཁན་དེ་གྲུབ་མཐའ་དེ་ཡིན་པ་འདྲ་དེ་ལ་ཡིན་ནའི་ཧ་ཛ་རི་ཟེར་མཁན་དེ་མང་ཆེ་ཡིན་ན་ཁོ་ཚོ་ཤི་ཡ་ཟེར་མཁན་དེ་རེད་བཞག་གཅིག་བྱས། གཉིས་པ་དེ་ཡིན་ན་ཧ་ཛ་རི་ཟེར་མཁན་དེ་ཁོ་རའི་གདོང་དབྱིབས་དང་སྤྱི་བཏང་ཨབ་གྷ་ནི་སི་ཐན་མི་མང་ཆེ་དང་མ་འདྲ་ཡིན་ན་ཧ་ཛ་རི་ཟེར་མཁན་དེ་སོག་པོ་འདྲ་བོ་ཡོད་པ་འདྲ་ཅིག་སི་ང་རང་བོད་པ་འདྲ་པོ་ཧ་སག་པ་འདྲ་པོ་འདི་འདྲ་ཅིག་ཡོད་རེད་བྱས་བྱས་ད་ལྟ་ཁོ་ཚོ་ཕི་གའི་ནང་ལོགས་ལ་ཡ

ཨ་མི་རི་ཀ་བསླེབས་པའི་རྗེས་ཡིན་ན་ཧ་ཛཱ་རི་ཟེར་མཁན་དེ་ཁོ་ཚོ་སྐྱོ་པོ་ཡིན་ནའི་ཁོ་ཚོ་ཞེ་པོ་ཅིག་ཐབས་ཤེས་བྱས་བྱས། ཡང་སྔ་མ་ཨི་རན་དང་དང་བྲོས་ཕྱིན་སྐྱོད་དེ་གས་ཚོ་སྟོང་ཕྲག་མང་པོ་དེ་གས་ཚུར་ལོག་ཡོང་ཨ་རྒྱལ་ས་ཀ་བུལ་ནང་ལོགས་ས་ཆ་ཟིན་ཨ་ནི་དེ་མ་ཟད་ཡིན་ན་ཧ་ཛཱ་རི་ཟེར་མཁན་དེ་ཚོ་ཁོ་ཚོ་བས་སྤུ་གུ་ཚང་མ་ལོ་བསླབ་གྲྭ་བཏང་བུ་མོ་ཚང་མ་བསླབ་གྲྭ་བཏང་ཨ་ནི་ད་རུ་གས་སི་ཡིན་ན་ཕི་ཨེ་ད་ཅིག་ལོ་ཉི་ཤུ་ཙམ་ཅིག་ཨ་མི་རི་ཀས་ཟིན་བསྡད་ཤུལ་རིང་འགའ་མི་ད་ལོ་ཉི་ཤུ་ཚུད་དུ་གུ་རོ་བརྒྱུད་རུ་འགོར་བ་དེས་ཧ་ཟ་རེ་ལ་ཡང་མི་ཐུག་རེ་ཆེ་ཐང་ཆེ་ཁོང་ཚོ་བསླབ་གྲྭར་འགྲོ་ཡ་བྱུང་རྗེས་ད་ཐར་ཁེ་སི་པིའི་ཨབ་གྷ་ནི་སི་ཐན་ནང་ལ་གཞུང་གི་ལས་ཀ་བྱེད་མཁན་དང་སློབ་སྦྱོང་ཡོད་མཁན་དང་དེ་ཚོ་མང་པོ་ཞེ་པོ་ཅིག་ཧ་ཟ་རེ་ཟེར་མཁན་ཆགས་བསྡད་ཡོད་འདྲ་ད་ཡིན་ནའང་འཚོལ་བ་རེད་ན་ཧ་ཟ་རེ་ཟེར་མཁན་ཁོང་ཚོའི་མི་འབོར་དེ་ཡིན་ན་ཞེ་དྲག་ཆེན་ཆེན་པོ་རང་མི་འདུག་དེ་འདྲས་སོང་ཙང་ད་ད་རན་པའི་ཐ་ལི་བན་རེ་ཆེ་གལ་སྲིད་ཚུར་ཡོང་བ་ཡིན་པ་ཡིན་ན། ཨ་ནི་ཁོ་ཚོའི་ད། རྡུང་རྡེག་གཏོང་སའི་དམིགས་འབེན་གཙོ་བོ་དེ། གཅིག། ཆེ་ཤོས་གཅིག་གིས་ཧ་ཟ་རེ་བྱས་བྱས་བྱས་ད་གང་ལྟར་ཧ་ཟ་རེ་དེ་ཚོ་ཡིན་ན་སེམས་ཁྲལ་ཞེ་པོ་ཅིག་འདྲ། ད་ཡིན་ནའང། གཅིག་ཨབ་གྷ་ནི་སི་ཐན་བྱང་ཕྱོགས་དོ་བ་ལ་ཡ། ས་ཆ་མང་པོ་གཅིག་ཡིན་ན་དྷ་ཇིག་དང་ཨུ་ཛི་བེག་ཟེར་མཁན་དེ་ཚོའི་མི་རིགས་དེ་ཚོས་ཟིན་འགྱོག་འདི་ས་ཆ་མང་པོ་ཡོད་རེད། འདི་གས་འདི་གས་དེ་ཡིན་ན་སྔ་མོ་ནས་ཡིན་ན་ཁོ་རང་ཚོ་རང་ལ་ཡང་ཡུལ་དམག་དང་འདི་ཤུགས་ཆེན་པོ་བྱས་བྱས་ད་ཁོ་ཚོ་ད་ལྟ་དཔེར་ན་ཆ་བཞག་ན་ཨ་མི་རི་ཀའི་དམག་དཔུང་ཕྱིར་འཐེན་བྱེད་ཀྱི་རེད་ཟེར་ལབ་ད་ཁོ་རང་ཚོ་ལམ་བར་ལམ་སང་ཡུལ་དམག་འཛུགས་ཡག་དང་འདི་ཚོ་འགོ་བཙུགས་ཚར་ཡོད་ས་རེད་བྱས་ཙང་སྔས་མ་ཐ་ལི་བན་གྱིས་དངོས་གནས་ཨབ་གྷ་ནི་སི་ཐན་ལ་ཡར་དབང་བསྒྱུར་བྱས་པའི་སྐབས་ལ་བྱང་ཕྱོགས་དེ་ཚོ་ཟིན་ཐུབ་ཡོད་མ་རེད་བྱས་ཙང་མི་མང་པོ་གཅིག་ཚོད་དཔག་བྱས་པ་ན་ཨབ་གྷ་ནི་སི་ཐན་གྱི་ནང་ལོགས་ལ་ཡང་གཞུང་དེ་གནས་མ་ཐུབ་པ་བྱས་ཨ་ནི་ཐ་ལི་བན་ལ་ཡང་རྒྱལ་ཁ་ཐོབ། ཞེ་པོ་ཅིག་དབང་སྒྱུར་བྱས་པ་ཡིན་ན་ཨབ་གྷ་ནི་སི་ཐན་གྱི་བྱང་ཕྱོགས་དེ་གའི་ད་དུང་དྷ་ཇིག་དང་འདི་ཚོའི་མི་རིགས་དེ་ཚོ་ཡིན་ན་སོ་སོའི་ས་ཆ་ཟིན་བྱས་ད་ཁྲིམས་ཁུར་རང་བཙན་བཟོས་བྱས་སྔ་མོའི་ནང་བཞིན་བསྡད་གི་རེད་ཟེར་བཤད་གི་འདྲ། ཨ་ནི་གང་འདྲས་གཅིག་གིས་ངོ་སྤྲོད་ཞུ་ཡག་ལ་བྱེད་ད་ཨ་མི་རི་ཀ་ལོ་ཉི་ཤུ་ཟེར་དུས་ཨ་མི་རི་ཀའི་དམག་མི་དང་མཉམ་དུ་ལས་ཀ་བྱེད་མཁན་སྐད་སྒྱུར་བྱེད་མཁན་ད་མི་སྟོང་ཕྲག་མང་པོ་ལྷག་བསྡད་ཡོད་ས་རེད་བྱས་ཙང་ད་འདི་ག་ཨ་མི་རི་ཀའི་གཞུང་གིས་ཡིན་ན་ཁ་ཤས་ཟེར་ན་སྟོང་ཕྲག་བཅུ་ཉི་ཤུ་བྱུས་ཡོད་རེད་ཟེར་དུས་ད་ཁོང་ཚོའི་ནང་མི་དང་དེར་བསྡོམས་པ་ཡིན་ན་ཕལ་ཆེར་སྟོང་ཕྲག་ལྔ་བཅུ་དྲུག་ཅུ་བདུན་ཅུ་ཙམ་དེ་ཡོད་རེད་ཟེར་ད་ཚོད་དཔག་ཡག་པོར་ཐིག་གི་ཡོད་ས་མ་རེད། འདི་གས་དེ་ཡིན་ན་ད་མ་འོངས་པའི་བདུན་ཕྲག་ག་ཚོད་རེད་ཟླ་བ་གཅིག་གཉིས་ཤིག་ནང་ལོགས་ལ་ཡང་ཨ་མི་རི་ཀས་ཁོ་ཚོ་དེ་གས་ཕལ་ཆེར་ཨ་མི་རི་ཀའི་ནང་ཚུར་ཁྲིད་ཡོང་ཡག་ཡིན་པ་འདྲ། དེ་འདྲས་རེད་བཞག། ཨོ་ལགས་སོ་ད་དེ་རིང་ངེད་གཉིས་བགྲོ་གླེང་འདི་ནས་མཚམས་འཇོག་ཞུ་གི་ཡིན་རྒན་ཚེ་བརྟན་དབང་ཕྱུག་ལགས་ནས་ད་ཨ་རིའི་དམག་དེ་ཚོ་ཨབ་གྷ་ནི་སི་ཐན་ནས་ཕྱིར་འཐེན་བྱས་པ་དང་འབྲེལ་ནས